བཀྲ་ཤིས་བདེ་ལེགས། ཚང་མས་མཁྱེན་གསལ་རེད། སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་དང་རྩ་བཞི་ཉིན་མོ་དང། རྒྱ་མི་རིགས་ཀྱི་ལོ་སར་འཁེལ་བསྡད་ཡོད་པ་རེད། ཨ་ནི་ལོ་སར་གྱི་ཁོ་རང་ཚོ་དགའ་སྟོན་གྱི།

རྒྱ་ནག་གཞུང་ལ་འཁོན་འཛིན་ཆེན་པོ་དང་མ་དགའ་བ་ཤུགས་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད། ཆགས་པར་བརྟེན་ནས་ད་ངོ་རྒོལ་བྱས་ཡོད་རེད། སྤྱི་ཡོངས་ནས་བོད་བཙན་བཟུང་བྱས་པ་ནས་བྱས་རྗེས་རྒྱ་ནག་གཞུང་གིས་བཤད་ཡག་ལ་བོད་ནང་ལ་ད་སྤྱི་ཚོགས་རིང་ལུགས་ཀྱི་ལྷ་ཡུལ་བསྐྲུན་གྱི་ཡིན་ཞེས་བཤད་ཀྱི་ཡོད་རེད་དེ་དངོས་ཡོད་གནས་ཚུལ་ག་རེ་ཆགས་བསྡད་ཀྱི་ཡོད་རེད་ཟེར་ན་ཆབ་སྲིད་ཐོག་ནས་དམ་བསྒྲགས་ཨ་ནི་བོད་པའི་རིག་གཞུང་རྩ་མེད་དེ་ག་ནང་བཞིན་ཁོར་ཡུག་གཏོར་བཤིག་གོང་ས་མཆོག་སྐུ་པར་ཡིན་ནའི་ཉར་ཆོག་གི་ཡོད་མ་རེད་དཔལ་འབྱོར་ཐོག་ནས་དབྱེ་འབྱེད་བྱེད་ཀྱི་ཡོད་རེད་རྒྱུ་མཚན་འདི་ག་ལ་བརྟེན་བྱས་ཨ་ནི་ད། ད་ལྟའི་ཆ་ལ་ཡིན་པ་ཡིན་ནའི་ཡང་བོད་སྤྱི་ཡོངས་ནང་ལོགས་ལ་དམ་དྲག་ཤུགས་ཆེན་པོ་ཡོད་པ་ཐ་ན་ད་ཕྱི་རྒྱལ་མི་རིགས་ཚོ་ད་ལྟའི་ཆ་ལ་བོད་ཀྱི་ས་ཁུལ་ཁག་ལ་འགྲོ་ཆོག་གི་མེད་པ་རེད་ཨ་ནི། ད་ལས་དངོས་ཡོད་གནས་སྟངས་གཅིག་ལ་ད། ཡོངས་བསྒྲགས་མ་བྱས་པའི་གི་དྲག་པོའི་གི་ཁྲིམས་གཞི་ལག་ལེན་བསྟར་གྱི་ཡོད་པ་དེ་གསལ་པོ་ཞེ་དྲག་རེད་ད་དངོས་གནས་ལ་འདི་གའི་བློ་ཕམ་པའི་གནས་ཚུལ་རེད་བསམ་གི་འདུག་ད་རྒྱ་ནག་གཞུང་གི་འགོ་ཁྲིད་ཚོ་ལ་ད་ཞི་བའི་སྒོ་ནས་གྱེན་ལངས་བྱེད་མཁན་རྣམ་པ་གི་འབོད་སྒྲ་དང་དེ་ག་ནང་བཞིན་རང་ལུས་མེར་སྲེག་བཏང་མཁན་གྱིས་ག་རེ་གསུང་གི་འདུག་འདི་ཐུགས་ལ་བཞག་ཡ་གལ་ཆེན་པོ་ཞེ་དྲག་རེད་བསམ་གི་འདུག་གང་ལགས་ཟེར་ན་དྲག་གནོན་དང་བསད་རྡུང་གི་ལམ་ནས་ད་བོད་ཀྱི་གནས་ཚུལ་འདི་སེལ་ཐུབ་ཀྱི་རེད་ཟེར་རྩ་བ་ཉིད་ནས་སེལ་ཐུབ་ཀྱི་མ་རེད། བོད་མིའི་གི་དངོས་ཡོད་ཀྱི་དཀའ་ངལ་ག་རེ་རེད་འདུག། འདི་སེལ་བ་ལ་ད་བོད་མི་ཚོ་ལ་ཆེ་མཐོང་སྤྲད་ཡ་ཐོབ་ཐང་སྤྲད་ཡ་ཞི་བའི་སྒོ་ནས་ཨ་ནི་སྲིད་བྱུས་ལག་ལེན་བསྟར་ཡ་དེ་གལ་ཆེན་པོ་ཞིག་རེད་འདི་བྱས་པ་ཡིན་ན་བོད་ནང་ལ་ཡིན་པ་ཡིན་ནའི་བདེ་འཇགས་ཡོང་གི་རེད་མ་གཏོགས་གཅིག་བས་ད་དྲག་གནོན་རང་སྒོ་ནས་ལས་འགུལ་སྤེལ་བསྡད་པ་ཡིན་ན་ནམ་ཡང་བོད་པའི་དཀའ་ངལ་སེལ་ཐབས་མེད་པ་རེད།

སྲུང་སྐྱོབ་མ་བྱས་པ། འདི་ག་ལ་དངོས་གནས་རང་འགྲོ་བ་མིའི་ཐོབ་ཐང་དགོས་རེད་བྱས་རྗེས་རྒྱབ་སྐྱོར་གནང་ཡ་འདི་དག་ད་ལྟ་དུས་ལ་བབས་ཡོད་རེད་ཟེར་བྱས་རྗེས་ཞུ་ཡ་ཡིན། དེ་བཞིན་ད་ཨ་ནི་ད་ཁོ་རྒྱལ་སྤྱི་དང་མཉམ་འབྲེལ་རྒྱལ་ཚོགས་ཐོག་ནས་བོད་ནང་ལ་དངོས་ཡོད་ཀྱི་གནས་ཚུལ་ག་རེ་ཡིན་མིན་རྟོག་ཞིབ་བྱེད་ཆེད་དུ་ཞིབ་འཇུག་གི་མི་སྣ་བཏང་ཡ། འཛམ་གླིང་སྤྱི་ཡོངས་ཀྱི་གསར་འགོད་པ་ཚོ་ཡིན་པ་ཡིན་ནའི་ཡང་བོད་ཀྱི་ས་འདི་ག་ལ་ཕེབས་བྱས་ཨ་ནི་ཞིབ་འཇུག་གནང་ཡ་འདི་གལ་ཆེན་པོ་ཞེ་དྲག་རེད་ཤག། གང་ལ་ཟེར་ན་པེ་ཅིང་གི་འགོ་ཁྲིད་ཚོ་ལ་ད་ཞུ་དགོས་ཡ་དེ་ག་རེ་འདུག་ཟེར་ན་ཁྱེད་རང་ཚོ་གི་ཕྱོགས་གཅིག་ནས་བོད་མི་ཁྱིམ་ཚང་གཅིག་པོ་རེད་ཟེར་གྱི་ཡོད་རེད། ཕྱོགས་གཉིས་ནས་ད་དྲག་གནོན་གི་སྲིད་ཇུས་འདི་འདྲའི་བསྟར་བ་འདི་རྒྱལ་སྤྱི་དང་རྒྱ་ནག་གི་ཁྲིམས་ཡིན་ནའི་འགལ་གི་ཡོད་རེད། ཨ་འདི་གནང་སྟངས་འདི་འདྲའི་ལ་ཨ་ནི་སྤྱི་ཡོངས་ཐོག་ནས་ངོ་རྒོལ་ཡོད་པ་དང་རྒྱ་ནག་ལ་ཡིན་པའི་ཡིན་ནའི་ཡང་ཆེ་མཐོང་དང་ཨ་ནི་ཁོ་བཟང་སྤྱོད་གི་ལམ་ནས་ལྟ་ཡ་འདི་སྔར་ལས་ཉུང་རུ་འགྲོ་གི་ཡོད་པ་འདི་གསལ་པོ་ཞེ་དྲག་རེད་བྱས་བྱས་འདི་གས་འདི་གསལ་པོ་བཟོ་ཡ་གལ་ཆེན་པོ་ཞེ་དྲག་རེད་ཤག་ད། བོད་ནང་ལ་ཡོད་པའི་བོད་རིགས་སྤུན་ཟླ་ཚོ་ལ་ཞུ་ཡ་ལ། ཨ་རྣམ་པ་ཚོ་གི་འབོད་སྒྲ་འདི་ང་ཚོས་གསལ་པོ་ཐོག་ནས་གོ་རྟོགས་སྤེལ་ཐུབ་གི་འདུག་ཨ་ཁྱེད་རང་ཚོས་བློས་བཏང་བཞག་པ་འདི་ནམ་ཡང་ཨ་ང་ཚོས་བརྗེད་ཐབས་མེད་པ་རེད་ཨ་ཁྱེད་རང་ཚོའི་བདེ་དོན་བསྒྲུབ་རྒྱུ་དེ་དུས་རྟག་ཏུ་ང་ཚོའི་སེམས་ན་ཡོད་བྱས་བྱས་ཞུ་ཡ་ཡིན་ཨ་དེ་བཟུང་ད། འུ་ཐུག་ཐབས་ཟད་ཀྱི། དང་དེ་ནང་བཞིན་ཉེན་ཚབས་ཡོད་པའི་ཀྱི་ལས་འགུལ་རིགས་གང་དུ་མ་སྤེལ་རོགས་གནང་བྱེད་ཅེས་འབོད་སྐུལ་ཞུ་ཡ་ཡིན། ད་སྤྱི་ཟླ་གཉིས་པའི། ཚེས་ཉི་ཤུ་རྩ་གཉིས་ནས་ད་བོད་པའི་ལོ་སར་འགོ་ཚུགས་ཀྱི་ཡོད་རེད། འདིའི་དུས་སྐབས་ལ། བོད་མི་ཚོས་ད་ཆོས་ཕྱོགས་དང། སྲོལ་རྒྱུན་གྱི། བྱེད་སྒོ། འདི་འདྲ་གནང་རོགས་གནང་མ་གཏོགས་སྤྱི་པའི། དགའ་སྟོན་དང་ཐུགས་སྤྲོ་བཏང་ཡ་སོགས་ར་མ་གནང་རོགས་གནང་བྱེད་ཅེས་འབོད་སྐུལ་རང་ཞུ་ཡ་ཡིན། གཙོ་ཆེ་ཤོས་འདི་ད་ང་ཚོའི་གཞིས་བཞུགས་བོད་མི་ཚོ་ལ་གདུང་སེམས་མཉམ་སྐྱེད་ཡོད་བྱས་བྱས། རྣམ་པ་སྟོན་ཆེད་དུ་ཕྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་མོ་ད་གཟའ་ལྷག་པར་འཁེལ་གྱི་ཡོད་རེད་འདིའི་ཉིན་མོ་བོད་མི་སྤྱི་ཡོངས་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཚང་མ་འཛམ་གླིང་སྤྱི་ཡོངས་ལ་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་རོགས་གནང་བྱས་བྱས་ཞུ་ཡས་ཡིན་གང་ལ་ཟེར་ན་ཁོ་ད་བོད་མི་ཞི་བའི་ངོ་ནས་ལས་འགུལ་སྤེལ་མཁན་འདི་གས་ལ་དྲག་གནོན་གྱིས་བསད་རྡུང་བྱས་པ་འདི་ལ་ངོས་ལེན་རྩ་བ་ཉིད་ནས་མེད་ང་ཚོ་ངོ་རྒོལ་ཡོད་བྱས་རྗེས་རྣམ་པ་སྟོན་ཡ་གལ་ཆེན་པོ་ཞེ་དྲག་རེད་ཤག་ཡིན་ནའི་ད་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་བའི་སྐབས་ལ་ཚང་མས་ཐུགས་ལ་བཞག་ཡ་ལ་ཞི་བའི་ངོ་ནས་གནང་རོགས་གནང་དེ་ནང་བཞིན་ཡུལ་ཁྲིམས་དང་མི་འགལ་བའི་ཐོག་ནས་གནང་རོགས་གནང་གཙོ་ཆེ་ཤོས་ཆེ་མཐོང་ལྡན་པའི་ངོ་ནས་གནང་རོགས་གནང་ཚང་མས་མཉམ་ཞུགས་གནང་རོགས་གནང་བྱས་རྗེས་འབོད་སྐུལ་ཞུ་ཡ་ཡིན་ཐུགས་རྗེ་གནང།